བཅུ་བཞི་པ། ཆུ་བོ་གངྒཱ་འཕྲེད་ཀྱིས་བཅད་པ། གཞོན་ནུ་དོན་གྲུབ་ཀྱིས་ཕུལ་དུ་བྱུང་བའི་སློབ་དཔོན་དག་འཚོལ་ཕྱིར་ཆུ་བོ་གངྒཱ་འཕྲེད་ཀྱིས་བཅད་ནས་སྙན་གྲགས་ཆེ་བའི་མངའ་ཁུལ་ཏེ་ཡུལ་དབུས་འགྱུར་འཆང་གི་རྒྱལ་སར་བྱོན། དེ་ལྟར་གཞོན་ནུ་དོན་གྲུབ་ཀྱིས་ནམ་ཞིག་སྐྱེ་བ་དང་འཆི་བའི་སྡུག་བསྔལ་ལས་ཇི་ལྟར་སྒྲོལ་དགོས་པའི་ཐབས་ལམ་སྟོན་པའི་སློབ་དཔོན་ཞིག་རྙེད་ནུས་པའི་ཡིད་ཆེས་གནང། སྤྱིར་ན། ཆོས་ཀྱི་སློབ་དཔོན་དེ་དག་རི་ངོགས་དང་ནགས་ཀླུང་གི་མཐའ་མཚམས་སོགས་གནས་དབེན་པོར་བཞུགས་ཀྱི་ཡོད་སྟབས། ཁོང་གིས་ངལ་བ་འཛེམ་མེད་ཀྱིས་ཆོས་ཀྱི་སློབ་དཔོན་དེ་རྣམས་རེ་རེ་ནས་འཚོལ་ཕྱིར། དཀའ་ངལ་ཅི་ཞིག་འཕྲད་མིན་ལ་མ་ལྟོས་པར། རི་བོ་ཅི་ཙམ་གཏུབ་དགོས་པ་དང་ཡུལ་ལུང་ཅི་ཙམ་བརྒལ་དགོས་ན་ཡང་འདྲི་རྩད་གནང་བཞིན་བྱོན། ཚ་གདུག་ཆེ་བ་དང་ཆར་པ་བབས་པ་སོགས་རྐྱེན་གང་ཞིག་ལ་འཕྲད་ན་ཡང། ཁོང་གིས་ཟླ་བ་ནས་ཟླ་བར་མུ་མཐུད་བཙལ་འཚོལ་གནང། གཞོན་ནུ་དོན་གྲུབ་ཚངས་སྤྱོད་ལ་གནས་པའི་དཀའ་ཐུབ་པ་མང་པོ་ཞིག་དང་མཇལ་ཞིང། དཀའ་ཐུབ་པ་དེ་ཚོའི་ནང་ནས། རིགས་གཅིག་ནི་གོས་མེད་གཅེར་བུར་བཞུགས་པ་དང། རིགས་གཅིག་ནི་ནགས་ཀླུང་ཁྲོད་བདག་མེད་དུ་སྐྱེས་པའི་ཤིང་འབྲས་དང་ལོ་མ་ལྗང་གུ་ཤིང་གི་རྩ་བ་སོགས་མ་གཏོགས། གཞན། མི་ཡིས་ཕུལ་བའི་བསོད་སྙོམས་སྤངས་ཏེ་བཞུགས་པ་ཤ་སྟག་རེད། དཀའ་ཐུབ་པ་འདི་ཚོས་རང་གི་ལུས་པོ་དཀའ་ཐུབ་དྲག་པོས་སྤྱད་པར་བཟོས་ན། མཐར་རང་ཉིད་ཤི་བའི་འོག་ཏུ་ལྷ་གནས་སུ་སྐྱེ་བའི་ཡིད་ཆེས་བྱེད་ཀྱིན་ཡོད། ཉིན་ཞིག་གཞོན་ནུ་དོན་གྲུབ་ཀྱིས་དཀའ་ཐུབ་པ་འདི་ཚོར་སྨྲས་པ། གལ་ཏེ་ཁྱེད་ཅག་ལྷ་ཡུལ་དུ་སྐྱེས་པའི་དབང་དུ་བཏང་ནའང། ས་སྒང་འདིའི་ཐོག་གི་སྡུག་བསྔལ་ནི་རང་འཇགས་ལྷག་པ་ལས་དེ་ལ་འགྱུར་བ་གང་ཡང་མི་འགྲོ། ང་ཚོས་ཐར་ལམ་འཚོལ་བ་དེ་མི་ཚེའི་སྡུག་བསྔལ་སེལ་བྱེད་ཀྱི་ཐབས་ལམ་རྙེད་ཆེད་ཡིན་པ་ལས་མི་ཚེ་འདི་ནས་འབྲོས་ཐབས་བྱེད་རྒྱུ་ཙམ་ག་ལ་ཡིན། དེར་བརྟེན་ང་ཚོས་དགའ་སྐྱིད་ཀྱི་འཚོ་བར་དགའ་མགུར་སྤྱད་ན་ཕུལ་བྱུང་གི་བྱ་བ་ཞིག་བསྒྲུབ་མི་ཐུབ་པ་སྨོས་མེད་ཡིན་ལ། དེ་ལས་ལྡོག་སྟེ་ལུས་ལ་སྡུག་སྦྱོང་མནར་གཅོད་བཏང་ན་ཕན་ཐོགས་ཆེན་པོ་མི་ཡོང་བ་དངོས་ཡོད་རེད། ཅེས་གསུངས། གཞོན་ནུ་དོན་གྲུབ་ཀྱིས་མུ་མཐུད་བཙལ་འཚོལ་གནང་སྟེ། ཆོས་ཀྱི་བསྟི་གནས་འགའ་ནས་ཟླ་བ་གསུམ་རེར་བཞུགས་པ་དང་ཡང་གཞན་རེ་ནས་ཟླ་བ་དྲུག་རེར་བཞུགས་པ་སོགས་གནང་བས་ཁོང་གི་ཏིང་ངེ་འཛིན་དང་བསམ་གཏན་གྱི་ཉམས་ལེན་ལ་རྨད་དུ་བྱུང་བའི་གྲུབ་འབྲས་ཐོབ་ན་ཡང་ད་དུང་ཁོང་གིས་སྐྱེ་བ་དང་འཆི་བའི་སྡུག་བསྔལ་ལས་ཡོངས་སུ་གྲོལ་བའི་ཐར་པའི་གོ་འཕང་མངོན་དུ་བྱས་མེད། ལོ་ཟླ་ནི་ཧ་ཅང་འགྲོ་མགྱོགས་པས་གཞོན་ནུ་དོན་གྲུབ་ཀྱིས་ཁྱིམ་སྤངས་ཏེ་བྱོན་པ་ནས་ད་བར། མི་ལོ་ཧྲིལ་པོ་གསུམ་ཡོལ་གྱིས་ཕྱིན། ཁོང་གིས་ནགས་ཁྲོད་ནས་ཏིང་ངེ་འཛིན་ལ་མཉམ་པར་བཞག་པ་ན་སྐབས་རེར་ཁོང་གི་ཡིད་ལ་ཡབ་རྒྱལ་པོ་དང་གྲགས་འཛིན་མ་སྲས་སྒྲ་གཅན་འཛིན་དེ་བཞིན་ཁོང་བྱིས་པའི་དུས་ཀྱི་འཚར་ལོངས་དང་གཞོན་དུས་ཀྱི་གནས་སྐབས་སོགས་ལྷང་ངེར་འཆར་འོང་གི་ཡོད་ཅིང། མཚམས་རེར་དེ་དག་ལ་གཡོལ་མ་ཐུབ་པས། སེམས་ཤུགས་ཆག་པ་དང་བཟོད་སྒོམ་གནང་མི་ཐུབ་པ་སོགས་ཀྱི་དཀའ་ངལ་འཕྲད་མྱོང་ན་ཡང། ཁོང་གི་ཡིད་ཆེས་བརྟན་པོ་དེར་བརྟེན་ནས་མཚམས་མ་བཞག་པར་མུ་མཐུད་འཚོལ་ཞིབ་བྱེད་བཞིན་པའི་ལམ་དུ་བྱོན། གཞོན་ནུ་དོན་གྲུབ་རྒྱལ་པོའི་ཁབ་ཀྱི་རྒྱལ་ས་ནས་ཐག་མི་རིང་བའི་ས་སྟེ། སྐྱ་བསེང་རི་བོའི་རི་ལྡེབས་ཤིག་ཏུ་གཅིག་པུར་བཞུགས་སྐབས། ཁོང་གིས་ཕྱག་ཏུ་ལྷུང་བཟེད་ཐོགས་ཤིང་རི་ངོས་ནས་མར་བབས་ཏེ་རྒྱལ་སར་བསོད་སྙོམས་སུ་ཕེབས། གོམ་སྟབས་ནི་དལ་ཞིང་ལྷོད་ལ་གཟི་བརྗིད་ལྡན་པ་དང་ཞལ་རས་ཀྱི་རྣམ་པ་ཡང་ཞི་ཞིང་བག་ཕེབས་ལ་བློ་རྩ་བརྟན་པས་ལམ་ཟུར་གཡས་གཡོན་གྱི་སྐྱེ་བོ་ཚོས་རི་ངོགས་ཀྱི་ནགས་ཁྲོད་ནས་སེང་གེ་ཞིག་འགྲོ་བ་དང་མི་གཉིས་པར་བརྗིད་ཆགས་ལ་ཉམས་དང་ལྡན་པར་བྱོན་པས་གཞོན་ནུ་དོན་གྲུབ་ལ་མིག་གིས་ཕུར་ཚུགས་སུ་བལྟས། དེ་དུས་དབུས་འགྱུར་འཆང་གི་རྒྱལ་པོ་གཟུགས་ཅན་སྙིང་པོ་ཤིང་རྟར་བཞུགས་ནས་བྱོན་པ་དང་སྐབས་འཁེལ་བས། ཁོང་གིས་གཞོན་ནུ་དོན་གྲུབ་གསལ་བར་གཟིགས་ཕྱིར། ཁ་ལོ་བར་བཀའ་བཏང་སྟེ་ཤིང་རྟའི་ཁ་བཀག། དེ་ནས་ཁོང་གིས་ཞབས་ཕྱི་བ་ཞིག་མངགས་ཏེ་གཞོན་ནུ་དོན་གྲུབ་ལ་བསོད་སྙོམས་ཕུལ་ཞིང། གནས་གང་དུ་བཞུགས་ཡོད་མེད་སོགས་རྩད་གཅོད་བྱས། ཕྱི་ཉིན་གྱི་ཉིན་གུང་དེར་རྒྱལ་པོ་གཟུགས་ཅན་སྙིང་པོ་ཤིང་རྟར་བཞུགས་ཏེ་གཞོན་ནུ་དོན་གྲུབ་ཀྱི་བཞུགས་གནས་སུ་བྱོན་ཞིང། ཤིང་རྟ་འཁོར་ལོ་རིའི་གཤམ་དུ་བཞག་ནས་ཞབས་ཕྱི་བ་ཞིག་དང་ལྷན་རི་ལ་འཛེགས། དེ་ནས་ཁོང་གིས་གཞོན་ནུ་དོན་གྲུབ་ཤིང་སྡོང་ཞིག་གི་འོག་ཏུ་བཞུགས་པ་མཇལ་བས་འཚམས་འདྲི་ཞུ་བར་བཅར་བ་ན་གཞོན་ནུ་དོན་གྲུབ་ཀྱིས་གཟིགས་ཏེ་ཡར་བཞེངས། འཚམས་འདྲིར་ཕེབས་མཁན་དེའི་གྱོན་གོས་ལ་བལྟས་ན་ཡང་ཁོང་ནི་ཡུལ་དབུས་འགྱུར་འཆང་གི་རྒྱལ་པོ་ཡིན་པ་རྟོགས་ཐུབ། དེ་ཙམ་ན་གཞོན་ནུ་དོན་གྲུབ་ཀྱིས་ཕྱག་ཟུང་ཐལ་མོ་སྦྱར་ཏེ། སྐུ་ཉིད་བྲག་རྡོ་འདིའི་སྟེང་དུ་བཞུགས་རོགས་ཞེས་གསུངས་ནས་ཁོང། ཡབ་རྒྱལ་པོ་གཟུགས་ཅན་སྙིང་པོའི་མདུན་ཐད་ཀྱི་བྲག་རྡོ་ཞིག་ཏུ་ཞལ་སྤྲོད་ཀྱིས་བཞུགས། རྒྱལ་པོ་གཟུགས་ཅན་སྙིང་པོ་ནི་གཞོན་ནུ་དོན་གྲུབ་ཀྱི་ཡ་རབས་ཚུལ་མཐུན་གྱི་རྣམ་པ་དང་མངོན་པར་འཕགས་པའི་མཛད་སྤྱོད་དེས་ཐུགས་ཡིད་རབ་ཏུ་འཕྲོག་སྟེ་སྨྲས་པ། ང་དབུས་འགྱུར་འཆང་གི་རྒྱལ་པོ་ཡིན། ཁྱེད་ང་དང་མཉམ་དུ་བཞུགས་ན་ཁྱེད་ཀྱི་བཟང་སྤྱོད་དང་བཀའ་སློབ་སོགས་ཀྱིས་ང་ལ་ཕན་ཐོགས་ཆེན་པོ་འོང་བར་ངེས་པས་ངས་ཁྱེད་ཉིད་ཕོ་བྲང་དུ་གདན་འདྲེན་ཞུ་བར་འདོད། ཁྱེད་ང་དང་ལྷན་དུ་བཞུགས་ཚེ། དབུས་འགྱུར་འཆང་གི་རྒྱལ་ཕྲན་འདི་ཞི་བདེ་བག་ཕེབས་དང་ཡར་རྒྱས་གོང་འཕེལ་ངང་གནས་རྒྱུ་ཡིན་པ་གཏན་འཁེལ་རེད་ཅེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས་ཞལ་འཛུམ་པ་དང་བཅས་སྨྲས་པ། ཀྱེ་རྒྱལ་པོ་ཆེན་པོ། ང་ནགས་ཁྲོད་དུ་སྡོད་རྒྱུར་གོམས་འདྲིས་སོང་ཡོད་ཅེས་གསུངས་པར་རྒྱལ་པོས་སྨྲས་པ། ཁྱེད་ཀྱི་ད་ལྟའི་འཚོ་བ་འདི་ནི་ཆེས་དཀའ་ཁག་ཆེ་ལ་རྩུབ་པའི་རང་བཞིན་ཅན་ཞིག་རེད། ཁྱེད་ལ་གཟིམས་ཁྲི་མི་འདུག་ལ་ཕྱག་རོགས་ཞུ་བའི་ཞབས་ཕྱི་བ་ཞིག་ཀྱང་མི་འདུག་གལ་ཏེ་ཁྱེད་ང་དང་ལྷན་ཕོ་བྲང་དུ་འབྱོན་རྒྱུའི་ཞལ་བཞེས་གནང་ན། ངས་ཁྱེད་ལ་དབང་བའི་ཕོ་བྲང་ཞིག་ཕུལ་ཆོག་དེའི་དྲིན་ལན་ལྟ་བུར་ཁྱེད་ཀྱིས་ང་ལ་སློབ་ཁྲིད་གནང་རྒྱུའི་ཐུགས་རྗེ་གཟིགས་པར་ཞུ་ཞེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས་སྨྲས་པ། རྒྱལ་པོ་ཆེན་པོ། ཕོ་བྲང་གི་འཚོ་བ་འདི་ང་ལ་འཚམ་ཞིང་རན་པ་ཞིག་གཏན་ནས་མིན། ངས་རང་ཉིད་ཐེ་བའི་སེམས་ཅན་ཐམས་ཅད་སྡུག་བསྔལ་ལས་སྒྲོལ་བའི་ཐབས་ལམ་ཞིག་འཚོལ་བ་ལ་བརྩོན་པ་ལྷུར་ལེན་བཞིན་པ་ལགས་ན། ཁོ་བོས་སེམས་གཏིང་ནས་འཚོལ་བཞིན་པའི་ཐབས་ལམ་དེ་དང་ཕོ་བྲང་གི་འཚོ་བ་གཉིས་ལྷན་ཅིག་ཏུ་གནས་ཐུབ་པ་ཞིག་ག་ལ་ཡིན་ཞེས་གསུངས། ཡང་རྒྱལ་པོས་སྨྲས་པ། ཁྱེད་ནི་ང་དང་འདྲ་བར་དགུང་ན་གཞོན་ཞིང། ང་ལ་ཡང་སེམས་གཏམ་ཤོད་སའི་བློ་ཐུབ་ཀྱི་གྲོགས་པོ་ཞིག་དགོས་པས། ངས་དང་ཐོག་ཁྱེད་ཉིད་མཇལ་བ་ཙམ་གྱིས་ངེད་གཉིས་ཀྱི་བར་ན་ཐུན་མིན་གྱི་ལས་འབྲེལ་ཞིག་ཡོད་པའི་ཚོར་སྣང་བྱུང། སྐུ་ཉིད་ང་དང་ལྷན་དུ་ཕེབས་རོགས་གནང། གལ་ཏེ་ཁྱེད་ཀྱིས་ཕོ་བྲང་དུ་བཞུགས་རྒྱུའི་ཞལ་བཞེས་གནང་ན་ངས་ཁྱེད་ལ་རྒྱལ་སྲིད་ཀྱི་ཕྱེད་ཀ་དབུལ་ཆོག་ལ་ཕྱིས་སུ་དགུང་ན་བགྲེས་སྐབས། རབ་བྱུང་གི་འཚོ་བ་རོལ་ཆོག་པས་དེ་ལྟར་བྱས་ན་ཡང་ཕྱིས་མེད་ཅེས་ཞུས་པ་ན། སླར་ཡང་གཞོན་ནུ་དོན་གྲུབ་ཀྱིས་སྨྲས་པ། ཁྱེད་ཀྱིས་འདི་ལྟ་བུའི་སེམས་གཏིང་གི་སྦྱིན་གཏོང་དང་རོགས་མགོན་གནང་བར་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ། འོན་ཀྱང་ང་ལ་དོན་དམ་གྱི་དམིགས་འདུན་གཅིག་རང་ཡོད་པ་ནི། སེམས་ཅན་ཐམས་ཅད་སྡུག་བསྔལ་ལས་སྒྲོལ་བར་བྱེད་པའི་ཐར་པའི་གོ་འཕང་འཚོལ་རྒྱུ་དེ་ཡིན། རྒྱལ་པོ་ཆེན་པོ་ཁྱེད་ཀྱིས་གཟིགས་དང་དུས་ཚོད་ནི་ཅི་འདྲའི་འགྲོ་མགྱོགས་པ་ཞིག་རེད། ང་རང་ལོ་ན་གཞོན་པའི་ད་ལྟའི་དུས་སུ། ངས་རང་ཉིད་ཀྱི་ནུས་པ་དང་སྟོབས་ཤུགས་ལག་ལེན་དུ་བཀལ་མ་ཐུབ་ཚེ། རྒས་པའི་སྡུག་བསྔལ་ནི་མགྱོགས་ནས་མྱུར་དུ་ཡོང་བར་ངེས་པས། དེ་དུས་ང་ལ་འགྱོད་པ་ཚད་མེད་འོང་བར་ངེས། སྤྱིར་ན་ན་བའི་སྡུག་བསྔལ་དང་འཆི་བའི་སྡུག་བསྔལ་ནི་དུས་ནམ་ཡིན་ཡང་འོང་བར་ངེས་པས། དེ་དེ་བཞིན་དུ་གནས་མི་བརྟན་ཅིང་འགྱུར་ལྡོག་གི་རང་བཞིན་ཅན་ཞིག་རེད། ངའི་སེམས་ལ་བརྣབ་སེམས་དང་ཁོང་ཁྲོ་ཞེ་སྡང་འདོད་ཆགས་ཕྲག་དོག་ང་རྒྱལ་སོགས་ཀྱི་མེ་དཔུང་མུ་མཐུད་ནས་འབར་བཞིན་པར་བརྟེན་སེམས་རྒྱུད་ཀྱི་འཁྲུག་ཟིང་གི་མེ་ལྕེ་མཆེད་ཡོང་གི་ཡོད། ནམ་ཞིག། ངས་བླ་ན་མེད་པའི་གོ་འཕང་མངོན་དུ་བྱས་པ་ན། སེམས་ཅན་ཐམས་ཅད་ཐར་པའི་ལམ་ལ་འགོད་ཐུབ་པས། ཁྱེད་ང་ལ་སེམས་གཏིང་ནས་བརྩེ་བཞིན་ཡོད་པ་དེ་དངོས་གནས་ཡིན་ཚེ། ངས་རྩེ་གཅིག་ཏུ་འབད་བཞིན་པའི་ལམ་ཁ་དེའི་ནང་མུ་མཐུད་འགྲོ་འཇུག་པར་ཞུ། ཞེས་གསུངས་སོ། རྒྱལ་པོ་གཟུགས་ཅན་སྙིང་པོས་གཞོན་ནུ་དོན་གྲུབ་ཀྱི་བཀའ་གསུང་དེ་ཐོས་པས་ཐུགས་ལྷག་པར་དགྱེས་ཤིང་ཡིད་འཐད་དེ་སྨྲས་པ། ངས་ཁྱེད་ཀྱི་ཐུགས་ཐག་གཙང་བཅད་ཀྱི་བཀའ་མོལ་དེ་ཐོས་པས་དགའ་མགུ་ཡིད་རང་བར་གྱུར། དགེ་སྦྱོང་བྱམས་བརྩེའི་བདག་ཉིད་ལགས། དེ་ན་སྐུ་ཉིད་གནས་གང་ནས་ཡིན་པ་དང། ཉིད་ཀྱི་ཁྱིམ་རྒྱུད་ཀྱི་མིང་ལ་ཅི་ཟེར་སོགས་ང་ལ་གསུངས་ན་འགྲིག་གམ་ཞེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས། རྒྱལ་པོ་ཆེན་པོ། ང་ནི་ཤཱཀྱ་རྒྱལ་ཕྲན་ནས་ཡོང་ཞིང། ང་ཡི་ཁྱིམ་ཚང་གི་མིང་ལ་ཤཱཀྱ་ཟེར། ད་ལྟ་སེར་སྐྱའི་གཞི་ལ་དབང་བསྒྱུར་བྱེད་བཞིན་པའི་རྒྱལ་པོ་ཟས་གཙང་མ་ང་ཡི་ཡབ་ཆེན་ཡིན། ང་ཡི་ཡུམ་ཆེན་གྱི་མཚན་ལ་སྒྱུ་འཕྲུལ་ཆེན་མོ་ཟེར། ང་ནི་ཁོང་ཚོའི་རྒྱལ་རྒྱུད་འཛིན་པའི་སྲས་ཡིན་ཡང་ཐར་པའི་གོ་འཕང་འཚོལ་ཆེད་རབ་ཏུ་འབྱུང་འདོད་ཀྱིས་ཡབ་ཡུམ་དང་བཙུན་མོ་སྲས་དང་བཅས་པ་རྒྱབ་ཏུ་བསྐྱུར་ཏེ་ཁྱིམ་སྤངས་ནས་ད་བར། ལོ་ངོ་གསུམ་ལྷག་ཕྱིན་སོང་ཞེས་གསུངས་སོ། རྒྱལ་པོ་གཟུགས་ཅན་སྙིང་པོ་ངོ་མཚར་བར་གྱུར་ཏེ་སྨྲས་པ། ཡ། རིགས་རུས་གཙང་བའི་དགེ་སྦྱོང་ལགས། ཁྱེད་རྒྱལ་རྒྱུད་ཀྱི་ཟུངས་ཁྲག་མངའ་བ་ཞིག་རེད་འདུག་ན། ཁོ་བོས་ཁྱེད་རང་མཇལ་བ་འདི་ཅི་འདྲའི་སྐལ་བ་རེ་བཟང། ཤཱ་ཀྱའི་ཁྱིམ་རྒྱུད་དང་ངེད་ཅག་དབུས་འགྱུར་འཆང་གཉིས་ནི་དུས་ཡུན་རིང་མོའི་སྔོན་ནས་འབྲེལ་ལམ་ཧ་ཅང་ཉེ། དེ་རིང་ངས་སྐུ་ཉིད་རྒྱུ་ནོར་དང་ཐོབ་དབང་སོགས་ཀྱིས་ཐུགས་མཉེས་ཐབས་བྱས་པ་འདི་ཅི་འདྲའི་ལྐུགས་རྟགས་ཤིག་རེད་ཨ། ཁྱེད་ཀྱི་དགོངས་པ་དྭངས་བར་གྱིས། ད་ངས་ཁྱེད་ལ་རེ་སྐུལ་གཅིག་རང་ཞུ་རྒྱུ་ཡོད་པ་ནི། དུས་ནས་དུས་སུ་སྐུ་ཉིད་ང་ཡི་ཕོ་བྲང་དུ་བྱོན་ཏེ་ང་ཚོས་ཁྱེད་ལ་བསོད་སྙོམས་འབུལ་བའི་གོ་སྐབས་གནང་བར་ཞུ། མ་ཟད་ནམ་ཞིག་ཁྱེད་ཀྱིས་བླ་ན་མེད་པའི་གོ་འཕང་མངོན་དུ་བྱས་པ་ན་ཐུགས་བརྩེ་བ་ཆེན་པོས་ང་ཚོར་ཁྱེད་ཀྱི་སློབ་བུ་བྱེད་རྒྱུའི་སྐལ་བ་དེ་གནང་བར་ཞུ། ཞེས་ཞུས་སོ། གཞོན་ནུ་དོན་གྲུབ་ཀྱིས་ཕྱག་ཟུང་ཐལ་མོ་སྦྱར་ཏེ་བཀའ་ལན་གནང་བ། ནམ་ཞིག་ངས་གོ་འཕང་དེ་མངོན་དུ་བྱས་པ་ན། ང་ཁྱེད་ཚོའི་དྲུང་དུ་ཕྱིར་ལོག་ནས་རྒྱལ་པོ་ཆེན་པོ་ལ་གདམས་པ་འབུལ་རྒྱུའི་ཁས་ལེན་ཞུ་གི་ཡིན་ཞེས་གསུངས། དེ་ནས་རྒྱལ་པོ་གཟུགས་ཅན་སྙིང་པོས་གཞོན་ནུ་དོན་གྲུབ་ལ་དབུ་སྒུར་སྒུར་གྱིས་གུས་འདུད་ཞུས་ནས་ཁོང་གི་ཞབས་ཕྱི་བ་དང་ལྷན་རི་ངོས་ནས་མར་བབས་ཏེ་ཕེབས་སོང་ངོ། ཉིན་དེའི་རྗེས་ཙམ་དེར་དགེ་སྦྱོང་གཽ་ཏ་མའི་དགོངས་པར། ད་ནི་ལོ་ན་གཞོན་པའི་རྒྱལ་པོ་དེས་ང་ལ་ཡང་ནས་ཡང་དུ་བསོད་སྙོམས་ཕུལ་ཏེ་ཆོས་ལ་བར་ཆད་བྱེད་རྒྱུ་ངེས་སོ་སྙམ་དུ་སྐྲག་པར་གྱུར་པས། དེའི་བར་ཆད་ལ་གཡོལ་ཆེད་བཞུགས་གནས་དེ་བསྐྱུར་ནས་ཉམས་ལེན་ལ་གཅིག་ཏུ་ཕན་པའི་གནས་བཟང་ཞིག་འཚོལ་བར་ཞལ་ལྷོ་ཕྱོགས་སུ་གཏད་དེ་བྱོན། དེ་ནས་གཞོན་ནུ་དོན་གྲུབ་ཀྱིས་སློབ་དཔོན་ཆེན་མོ་ལྷག་སྤྱོད་ཀྱི་ཆོས་སྡེ་གང་དུ་ཡོད་མེད་རྟོགས། སློབ་དཔོན་ལྷག་སྤྱོད་ནི་སྒོམ་གྱི་རིམ་པ་ཟབ་མོར་གནས་པའི་སློབ་དཔོན་ཆེན་མོ་ཞིག་ཡིན་པ་ཡོངས་གྲགས་ཡིན་ལ། ཁོང་གི་ཆོས་སྡེའི་ནང་རབ་ཏུ་བྱུང་བ་སུམ་བརྒྱ་ཙམ་བཞུགས་ཡོད། ཆོས་སྡེ་འདི་ནི་རྒྱལ་པོའི་ཁབ་ནས་ཕར་མི་རིང་བའི་སར་ཡོད་ཅིང་དེའི་མཐའ་འཁོར་གཡས་གཡོན་ན་ཡང། རབ་ཏུ་བྱུང་བ་བཞི་བརྒྱ་ཙམ་གྱིས་སྒྲུབ་པ་ཉམས་ལེན་མཛད་བཞིན་ཡོད་དོ།